རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། དེ་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། ཉེ་དུས་སྤྱི་ཟླ་བརྒྱད་པའི་ཟླ་མཇུག་ཙམ་གྱི་ནང། བལ་ཡུལ་གངས་ཅན་བདེ་རྩའི་གོ་སྒྲིག་འོག། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སཱི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བ་དགེ་བཤེས་བསྟན་འཛིན་ཚེ་ལེགས་ལགས་དང། ཕྱག་སྦྲེལ་གཅིག་བཅས་ཁོང་རྣམ་པ་གཉིས་ཀྱིས་བལ་ཡུལ་རྒྱལ་ས་ཀ་ཐ་མན་ཌུ་དང། སྤོག་ར་ཁུལ་དུ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ཟབ་སྦྱོང་གནང་ཡོད་པ་ལྟར། འདི་ནས་ཟབ་སྦྱོང་གནང་མཁན་མཐུན་སྦྱོར་བའི་གྲས་དགེ་བཤེས་བསྟན་འཛིན་ཚེ་ལེགས་ལགས་སུ་ཟབ་སྦྱོང་སྐོར་ལ་ངོ་སྤྲོད་གནང་རོགས་ཞུས་པར། ད་ལན། སྤྱི་ཟླ་བརྒྱད་པའི་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་ནས། ཉི་ཤུ་རྩ་བརྒྱད་ཀྱི་བར་དུ་ཉིན་གྲངས་བརྒྱད་ཀྱི་རིང་ག་ལ་ཨ་ནི། བལ་ཡུལ་གྱི་ནང་ལ་ཡོད་པའི་གི་བོད་པའི་སློབ་གྲྭ། ནི་གཙོ་བོ་ཁག་བདུན་ཙམ་ཅིག་འདུག་རེད་པ་འདུག་སེ་འདི་ཚོ་ལ་ནི་ཟབ་སྦྱོང་ཉིན་མ་གཉིས་གཉིས་གཉིས་གཉིས་བྱས་འདུག་སེ་སློབ་གྲྭ་ཁག་བེ་ཅིང་བགོ་བཤའ་རྒྱབ་པ་ཡིན་ན་སློབ་གྲྭ་ཁག་བཞི་ཙམ་ཅིག་ལ་ཕར་བཟོས་བཞག་པ་ཡིན་རེད་པ་ཨ་ནི་འདུག་སེ་བྱས་ནས་ད་ལྟ་སློབ་གྲྭ་བགོ་བཤའ་རྒྱབ་པ་ཡིན་ན་བོད་པའི་སློབ་གྲྭ་ཁག་བདུན་ཙམ་ཅིག་འདུག་འདི་ནང་ལོགས་ལ། ཀ་ཐ་མན་ཌུ་ཉེ་སྐོར་ལ་ཡོད་པའི་ཀྱི་སློབ་གྲྭ་ད་ལྟ། རྣམ་རྒྱལ་མཐོ་སློབ། དེ་ནང་བཞིན་རྣམ་རྒྱལ་འབྲིང་སློབ། ནི་སྲོང་བཙན་སློབ་གྲྭ། ཨ་དེ་ནང་བཞིན་ཨ་ཏི་ཤ་སློབ་གྲྭ་བཅས་བཅས་འདུག་སེ་བྱས་ནས་སློབ་གྲྭ་ཁག་བཞི་བཅས་དེ་ནས་སྤོག་ར། སྤོག་རའི་ཀྱི་ཉེ་སྐོར་ལ་ཡོད་པའི་ཀྱི་སློབ་གྲྭ། བོད་པའི་སློབ་གྲྭ་དེ་ནང་བཞིན་ཏི་ཏུ་བ་ལོ་མཉྫུ་ཤྲཱི། ནི་གངས་ཏི་སེ། དེ་ནང་བཞིན། ག་རེ་ཟེར་ཤེས་རབ་དགའ་ཚལ་ཡིན་པ་ཡོད་དེ་བཅས་དེ་ནས། སྒེར་གྱི་སློབ་གྲྭ SOS འདུག་སེ་བྱས་ནས་ད་ཁ་ནང་ཁྱོན་བསྡོམས་སློབ་གྲྭ་ཁག་བདུན་ཞིག་གི་ནང་ལ་ཡོད་པའི།

ཏེ། ཟབ་སྦྱོང་ཐེངས་གཉིས་ཀྱི་ནང་དུ་གཙོ་བོ་དེ་ཤེས་རིག་ལས་ཁུངས་ཀྱི་རང་གི་ཁྱབ་ཁོངས་ནས་ཨ་འགན་འཁེལ་བའི་ཐོག་ནས་ནི་ད་ལྟ་ང་རང་གཅིག་བྱས་ནི་ང་རང་དང་ནི་ད་ལྟ་ཤེས་རིག་ལས་ཁུངས་ཀྱི་ད་ལྟ་ཤེས་ཡོན་ཚན་པའི་ནང་ཕྱག་ལས་གནང་བཞིན་པ་ཚེ་རིང་དཔལ་མཚོ་ལགས་ང་གཉིས་གཉིས་ད་ལན་ནི་ཟབ་སྦྱོང་སྤྲད་ག་ང་གཉིས་གཉིས་འདི་ནས་ཕར་ཤེས་རིག་ལས་ཁུངས་ཀྱི་ཚབ་ཞུས་བྱས་འདུག་སེ་ཕྱིན་པ་རེད། ད་ལན་གྱི་ཟབ་སྦྱོང་དེ་ཨ་བལ་ཡུལ་ནང་ཚར་གཉིས་པ་དེ་ཆགས་བསྡད་ཡོད་རེད། སྤྱི་བཏང་རྒྱ་གར་ནང་ལོགས་ལ་ད་ལྟ་ཤེས་རིག་ལས་ཁུངས་ཀྱི་ཐུགས་འགན་བཞེས་པའི་ཐོག་ནས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ལ། ལ་དྭགས་ཁུལ་ལ་ཟབ་སྦྱོང་དེ་དེ་སློབ་གྲྭ་ཁག་ལ་ཟབ་སྦྱོང་ཕུལ་ཚར་བ་རེད་དེ་དེ་བཞིན་བྱང་ཤར་ཁུལ་ཨ་རུ་ན་ཅལ་གྱི་ནང་ལོགས་ལ་ད་ལྟ་མེའོ་གཞིས་ཆགས་དང་ཏེ་ཛུ་དང་དེ་བར་གྱི་དགེ་རྒན་ཚོ་ལ་ཟབ་སྦྱོང་ཕུལ་བ་རེད་དེ་དེ་བཞིན་དྷ་རམ་ས་ལ་ཉེ་འཁོར་དེ་ཚོ་ད་ཨ་ཅང་ཅང་ཞུ་མི་དགོས་བྱས་དེ་དེ་བཞིན་ལྷོ་ཕྱོགས་ལྷོ་ཕྱོགས་ཁུལ་གྱི་དེ་ཚོ་ལ་ཡང་ཟབ་སྦྱོང་ཚར་གཅིག་གཉིས་དེ་འདི་ཕུལ་གྲུབ་པ་རེད་ད་ཡིན་ན་ཡང་འདི་བལ་ཡུལ་ནང་གི་ཟབ་སྦྱོང་དེ། སྔོན་ལ་བྱུང་ཡོད་མ་རེད་དེ་འདྲ་སོང་ཙང་ད་ཟླ་ཉིན་དང་ད་ལོ་གཉིས་ཀྱི་ཐོག་ནས་ནི་ཟབ་སྦྱོང་འདུག་སེ་བྱས་ནས་སཱི་ཤེས་ཡོན་གྱི་ཟབ་སྦྱོང་དེ་འདུག་ད་ལན་ཟླ་ཉིན་ཡང་ཚར་གཅིག་ཕྱིན་ད་ལོ་ཡང་ཚར་གཅིག་འདུག་སེ་བྱས་ནས་གོ་སྐབས་བྱུང་བ་རེད། ད་སྤྱིར་བཏང། ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་དེ་སྐྱབས་མགོན་རིན་པོ་ཆེ་གི་རླབས་ཆེན་གྱི་དགོངས་གཞི་གཅིག་བྱས་ཨ་ནི་དེའི་གཙོ་བོ་དེ ྋགོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་དང་པོའི་ཡ་གྱལ་ཞིག་སོང་ཙང་ཁོ་རང་ལྟ་གྲུབ་དང་རྒྱབ་ལྗོངས་ཁོ་རང་རང་གི་ཐོག་ནས་བལྟས་པ་ཡིན་ན་དེ་དངོས་གནས་གཏིང་ཟབ་པོ་ཆེ་ཆེ་འདུག་བ་ལུགས། བསླབ་གཞི་ཆ་ཚང་བ་ཞིག་གོ་ཚོད་ལ་ཏོག་ཙམ་ཞིག་མ་འགྲེལ་བཤད་ཏོག་ཙམ་ཞིག་མ་བསྐྱལ་མིན་ན། རེད་པ། ཚར་གཅིག་གཉིས་ཀློག་རྗེས་ད་ཟབ་སྦྱོང་ཚར་གཅིག་གི་ད་པེ་ཅིན་ཅིན་ཨ་ཡོང་བསམ་བསམ་ཞིག་འདུག་རེད་བ་བྱས་ཙང་ད་ལན་ཕེ་གའི་བ་ཡོ་ཡི་ན་ལོ། ཟབ་སྦྱོང་ཚར་གཉིས་པ་ཕུལ་བའི་གི་དམིགས་ཡུལ་གཙོ་བོ་གཅིག་དེ་བསླབ་གཞི་ཡག་པོ་ཞིག་ངོ་སྤྲོད་བྱེད་རེད་བ་ཨང་གང་ཡིན་ཟེར་ན། ངོ་སྤྲོད་ཞུ་ས་དེ་གཙོ་བོ་དགེ་རྒན་སོང་ཙང་ད་རྒན་ལགས་ཚོས་གི་ཕྱག་ལ་གཅིག་བསླབ་གཞི་གི་ངོ་སྤྲོད་དེ་ཡག་པོ་ཞིག་བྱུང་སོང་ན། གཅིག་སྒྲོམ་གཞི་ག་འདྲས་ཞིག་ག་ནས་བསླབ་གཞི་དེ་བཟོས་འདུག་ག་འདྲས་ཞིག་བསྒྲིགས་གནང་འདུག་ཆ་ཚང་ཞིག་ཡག་པོ་ཅིག་གོ་ཚོད་པས་ན་ཨ་ནི་དགེ་རྒན་གི་ཕྱག་ལ། ངས་དཔེ་བཞག་ཡ་ལ་ནི། བསླབ་གཞི་ཟེར་ཏེ་ས་བཀྲ་ནང་བཞིན་རེད་པ་བྱས་ཙང་དེ་ས་བཀྲ་དེ་མ་སོང་ནས་ལག་པ་གཅིག་ཡག་པོ་ཞིག་སོ་སོས་མཁྱེན་པ་ཡིན་ན་ནི། སློབ་ཚན་དང་པོ་ག་རེ་རེད་འདུག་སློབ་ཚན་གཉིས་པ་ག་རེ་རེད་འདུག་དེའི་ཕྲུ་གུ་སྤུ་གུ་ལ་ག་རེ་བསླབ་དགོས་འདུག་འཛིན་གྲྭ་དམའ་རིམ་ལ་ག་རེ་འཚམ་པོ་འདུག་འབྲིང་རིམ་ལ་ག་རེ་འཚམ་པ་དོ། འཛིན་གྲྭ་ཡ་གི་མཐོ་རིམ་ལ་ག་རེ་འཚམ་པོ་འདུག་ཟེར་ནི་དགེ་རྒན་ཚོས་ཀྱིས་མཁྱེན་རྟོགས་ཡོང་ཡ་གཅིག་བྱས་ནི་དགེ་རྒན་ཚོ་གིས་ད་ཅིག་བསླབ་གཞི་ཡག་པོ་ཞིག་ར་འཕྲོད་པས་ནི་དགེ་རྒན་སོ་སོས་ཡང་ཅིག་གདེང་ཚོད་རེ་ཞིག་བསྟན་སྲིད། མ་སློབ་ཚན་ཁྲིད་པའི་སྐབས་སུ་ཡང་གདེང་ཚོད་རྒྱ་ཆེན་པོ་ཡོང་ཡ་གཅིག་རེད་པ། དེ་འདྲས་ཀྱི་དམིགས་ཡུལ་བཞག་པའི་ཐོག་ནས།

རྩལ་ཁོངས་གསུམ་དང་ཁྱབ་ཁོངས་གསུམ་ཟེར་ཡོད་རེད་པ། Three Dimension and Three Domain ཟེར་ཡོད་རེད་པ། རྩལ་གསུམ། སྦྱང་ཡག་གི་རྩལ་དེ་ལ་རྩལ་གཙོ་བོ་གསུམ་ཡོད་རེད། བློ་གྲོས་ཀྱི་རྩལ། སྙིང་རྗེའི་རྩལ། སྦྱོར་བ་ལག་ལེན་གྱི་རྩལ་ཟེར་བ་རྩལ་གསུམ་དེ་འདི་སྦྱང་གི་ཡོད་རེད། དེ་སྦྱང་ས་དེ་གི་ཁྱབ་ཁོངས་ག་རེ་ག་རེ་ནང་སྦྱང་དགོས་རེད་ཟེར་ན Domain ག་རེ་ག་རེ་ནང་སྦྱང་དགོས་རེད་ཟེར་ན་ཐོག་མར་དེར་སྒེར་གྱི་ཁྱབ་ཁོངས་རེད་བ། དེ་ནས། སྤྱི་ཚོགས་ཀྱི་ཁྱབ་ཁོངས་དེ་ནས་མ་ལག་གི་ཁྱབ་ཁོངས་ཟེར་བཞིན་འདུག་ཟེར་ནས་གང་ལྟར། རྩལ་གསུམ་དང་ཁྱབ་ཁོངས་གསུམ་དེ་ཕར་གཅིག། བག་དགོས་ཡོང་དུས། ཁྱབ་ཁོངས་གསུམ་ནང་ཕབ་དགོས་ཡོང་དུས་གྲུབ་ཆ་དགུ་ཟེར་ཆགས་ཡོང་དགོས་པ་བྱས་ཙང་ད་གང་ལྟ་ཅིག་སྲིད་གཞན་བརྒྱུད་སྒྲོམ་གཞི་དེ་འདི་འདྲས་ཀྱིས། རྩལ་གསུམ་དང་ཁྱབ་ཁོངས་གསུམ་གྲུབ་ཆ་དགུ་ཟེར་ཅིག་འདི་འདྲས་ཀྱིས་མ་འགྲེལ་བཤད་དེ་ཏོག་ཙམ་ཞིག་རྒན་ལགས་ཚོ་ལ། ཅིག་བསླབ་གཞི་ཆ་ཚང་ཅིག་མ་འདུག་ཟེར་ནས་འགྲེལ་བཤད་ཞུ་དུས་ནི་རྒན་ལགས་རྣམ་པ་ཚོས་འོ་ད་དེ་སྒྲོམ་གཞི་འདི་དངོས་གནས་ལིང་པོ་གཅིག་དང་འདི་ནམ་སང་ཆེ་གོ་ཚོད་མ་རེད་ཤག་ནི། གཅིག་གིས་གཅིག་ལ་འབྲེལ་བ་ག་རེ་ཡོད་རེད་རྩལ་གཅིག་གིས་གཅིག་དང་འབྲེལ་བ་ག་རེ་ཡོད་རེད་བློ་གྲོས་དང་སྙིང་རྗེ་གཉིས་འབྲེལ་བ་ག་རེ་ཡོད་རེད། སྙིང་རྗེ་དང་བློ་གྲོས་ལ་འབྲེལ་བ་ག་རེ་ཡོད་རེད་སྙིང་རྗེ་དང་སྦྱོར་བ་ལག་ལེན་ལ་འབྲེལ་བ་ག་རེ་ཡོད་རེད་ཨ་དེ་ཚོ་རྩལ་དེ་ཚོ་ཐོག་མར་སྒེར་གྱི་སྒེར་གྱི་སྒང་ལ་སྦྱངས་དེ་ནས་སྤྱི་ཚོགས་དང་འབྲེལ་བ་གཞན་དང་མཉམ་དུ་སྦྱངས་དེ་ནས་མཐའ་མ་དེ་ལ་ནི་སྤྱི་ཚོགས་དང་འབྲེལ་བ་ག་རེ་ཡོད་རེད་དེ་ནི་སུས་དོན་ཅིག་ག་ད་ཅིག་ཆ་ཚང་ཞིག་བསླབ་གཞི་ཆ་ཚང་ཞིག་མ་འགྲེལ་བཤད་ཞིབ་ཚགས་པོ་དཔེ་ལྟ་བྱེད་པ་མ་ཞུ་ཡས་ཀྱི་གོ་སྐབས་དེ་ད་ད་རེ་ད་ལན་ཤུགས་དེ་མ་སོང་ནས་རྒྱབ་ས་གཙོ་བོ་ཅིག་དེ་ཆགས་བསྡད་ཡོད་ལ་ཟླ་ཉིན་དེ་བྱས་དེ་ནས་ཤུགས་ཟླ་ཉིན་ལོ་ནས་ཅིག་བསླབ་གཞི་ངོ་སྤྲོད་ཆ་ཚང་གནང་ཡོད་རེད་དེ་ད་ད་ལོ་ཡང་ཅིག་ཤུགས་གཉིས་པ་རྒྱབ་ས་དེ། ལྟ་གྲུབ་ཀྱི་རྒྱབ་ལྗོངས། ད་ང་རང་ཚོ་དེ་སྐོར་སྙིང་རྗེ་དང་བློ་གྲོས་ཟེར་དུས་ད་ག་ནང་བཞིན་མ་ལག་གི་ལྟ་ཚུལ་རྟེན་འབྲེལ་གྱི་རྣམ་བཞག་དེ་ཚོའི་སྒང་གི་ཅིག་བསླབ་གཞི་དེ་ཚོའི་གི་རྒྱབ་ལྗོངས་ཀྱི་ལྟ་གྲུབ་ཀྱི་རྣམ་བཞག་དེ་ལ་ཡང་ཏོག་ཙམ་ཞིག་མ་འགྲེལ་བཤད་ཏོག་ཙམ་ཞིག་གཏིང་ཟབ་ཞིག་རྒྱབ་ཐུབ་པ་ཡིན་ན། བསླབ་གཞི་ཁོ་རང་གི་འགྲེལ་བཤད་དེའི་གི་རྒྱབ་ལྗོངས་དེ་ལ་ལྟ་གྲུབ་ཡོད་ཙང་ལྟ་གྲུབ་ཀྱི་རྒྱབ་ལྗོངས་དེ་ཏོག་ཙམ་ཞིག་མ་ཅིག་ཏོག་ཅིག་མར་རྒྱབ་ཐུབ་རྒྱུ་ཡོད་ན་རྒན་ལགས་རྣམས་སུ་རྣམ་པ་ཚོ་ལ་ཡང་ཅིག་ངེས་ཤེས་རྙེད་པར་བ་གདེང་ཚོད་རག་པ། ཡང་ཅིག་སྤུ་གུར་མར་ཁྲིད་པ་ཡིན་ནའི་ཡང་ཅིག་སྤུ་གུའི་ངོས་ནས་ཡང་དྲི་བ་དེ་འདྲ་དྲིས་པ་ཡིན་ན་ཡང་ཡང་ཅིག་དེ་ལ་ལན་འདེབས་གནང་ཕྱོགས་ལ་ཁྱད་པར་དྲུག་བར་བ་ལྟ་གྲུབ་ཀྱི་རྒྱབ་ལྗོངས་ཨ་ལྷག་པར་དུ་བྱམས་པ་དང་སྙིང་རྗེ་ལ་ཁྱད་པར་ག་རེ་ཡོད་རེད་སྙིང་རྗེ་དང་མཉམ་མྱོང་གཉིས་ལ་ཁྱད་པར་ག་རེ་ཡོད་རེད་ཟེར་དེ་འདྲས་ཀྱི་ལྟ་ཅི་ག་འདྲ་སྙིང་རྗེ་གི་ནང་ལོགས་ལ་དབྱེ་བ་དང་སུ་དང་བྱམས་པ་ལ་དབྱེ་བ་ད་ག་ནང་བཞིན་མཉམ་མྱོང་ཟེར་ན་ག་རེ་རེད་སྙིང་རྗེ་ལ་དབྱེ་བ་ག་རེ་ཡོད་རེད་དེ་ཚོའི་སྐོར་ལ་ཅིག་འགྲེལ་བཤད་བྱེད་དེ་དེ་བཞིན་གྱི་ཨ་ནི་ཅིག།

སེམས་མྱོང་རེད་བ Emotions དང་འབྲེལ་བའི་ཐོག་ནས་ཡང་གཅིག་སེམས་མྱོང་དེ་ཚོ་སྐྱེ་སྟངས་ག་འདྲས་སེ་ཡོད་རེད་ཅེས་དེ་འདྲས་ཀྱི་ཐོག་ནས་མར་འགྲེལ་བཤད་ཡང་དེ་དེ་བཞིན་གྱི་སློབ་ཚན་ཡང་སོར་ཆུད་ཁུལ་ཟེར་སློབ་ཚན་དེ་འདྲས་ཡོད་རེད་དེ་འདྲས་ཀྱི་ཐོག་ལ་ང་འདྲ་འགྲེལ་བཤད་ཏོག་ཙ་གཏིང་ཟབ་པ་ཅིག་མར་ད་ལོ་རྒྱབ་པ་གི་ཐབས་ཤེས་བྱས་ཡོད་ཅེས་ཞུ་ཡས་ཡིན་ལ། ད་ག་ནང་བཞིན་སེ་ཤེས་ཡོན་གྱི་བསླབ་གཞིའི་ནང་བོད་སྐད་ཀྱི་ཐ་སྙད་གསར་པ་འགའ་ཤས་ངོ་སྤྲོད་གནང་བའི་སྐོར་ལ་དགེ་བཤེས་བསྟན་འཛིན་ཚེ་ལེགས་ལགས་ཀྱིས།
ཡང་དེ་ནས་དམིགས་ཡུལ་གཙོ་ཆེ་གསུམ་པ་གཅིག་དེ་ག་རེ་ཡིན་ཟེར་ན། ད་ང་ཚོའི། སེ་ཤེས་ཡོན་གྱི་བསླབ་གཞི་འདི་ང་རང་ཚོ་བོད་པའི་སློབ་ཕྲུག་རྣམས་མར་བསླབ་པའི་སྐབས་སུ། ཁོ་བོད་སྐད་ནང་བསླབ་དགོས་དུས་བོད་སྐད་ནང་གི་ད་ཐ་སྙད་མང་པོ་ཞེ་པོ་ཅིག་ཚུར་བསྒྱུར་བཞག་ཡོད་རེད་པ། དབྱིན་ཇི་གི་ཐ་སྙད་མང་པོ་ཞེ་པོ་ཅིག་བོད་སྐད་ནང་ཚུར་བསྒྱུར་རྗེས་དེ་ཚོའི་ཐ་སྙད་དེ་ཚོ་ཅིག་ཅིག་དང། ཐ་སྙད་དེ་ཚོ་ཏོག་ཁ་ཤས་ཁ་ཤས་གསར་པའི་བཟོ་འདྲ་ཆགས་བསྡད་ཡོད་རེད། ཐ་སྙད་དེ་ཚོ་ང་རང་ཚོས་རྒྱུན་དུ་ཅིག་མར་བསླབ་པའི་སྐབས་སུ། བེད་སྤྱོད་མར་བཏང་པའི་སྐབས་སུ་བོད་སྐད་ནང་ལ་དེ་ཙམ་ཅིག་མ་བལྟས་ཡོང་དུས་ཨ་ནི་ཅིག་ཀྱང་ཅིག་བོད་སྐད་ནང་ཕར། ག་ཚོད་ཐུབ་ཐུབ་ཀྱི་ཕར་བཤད་ཚུར་བཤད་བྱས་པ་འདི་ཐ་སྙད་དེ་ཚོ་བྱང་ཆ་ཐལ་ཡ་ཅིག་འདུག་པ། ཅིག་གོམས་བྱེད། དཔེར་ན་གཞི་འཛུགས་ཀྱི་ལག་ལེན་ཟེར་མཁན་དང་སོར་ཆུད་ཁུལ་ཟེར་མཁན་སོགས་མཐོ་ཁུལ་དང་དམའ་ཁུལ་ཟེར་མཁན་སོགས་བྱ་ར་བྱེད་ཚུལ་ཟེར་མཁན་སོགས་ནས་དེ་ནས་སྤོ་འཇོག་ཟེར་དེ་ནས་ཐ་སྙད་ནམ་རྒྱུན་ཇི་ལྟར་མང་པོ་ཅིག་མ་གོ་ཡང་མང་པོ་ཅིག། ཐབས་ལམ་མང་པོ་ཅིག་ཐ་སྙད་མང་པོ་གསར་པ་ཞེ་པོ་ཅིག་ཨ་ནི་ཅིག་ཡང་ཚུར་བསྒྱུར་བྱས་ང་རང་ཚོ་བེད་སྤྱོད་གཏོང་གི་ཡོད་རེད་དེ་ཚོའི་གི་ཐ་སྙད་འདི་ཚོ་ཡང་ཨ་ནེ་རྒན་ལགས་ཚོ་ལ་ཡང་ཐ་སྙད་རེ་རེ་རེ་རེ་བཞིན་འདུག་སེ་བསྒྱུར་ཡོད་རེད་དབྱིན་ཇི་ནང་ལ་འདི་རེད་བོད་སྐད་ནང་ལ་འདི་རེད་འདི་གི་དོན་དག་འདི་རེད་ཨ་ནེ་ཐ་སྙད་འདི་བསྒྱུར་པའི་སྐབས་སུ་དམིགས་ཡུལ་འདི་འདི་ཅིག་བཟུང་བའི་ཐོག་ནས་བསྒྱུར་ཡོད་རེད་འདི་གི་དོན་དག་དེ་འདི་རེད་ཟེར་མར་འགྲེལ་བཤད་ཞུས་པ་དང་ཆབས་ཅིག་ཏུ་ཐ་སྙད་ངོ་སྤྲོད་ཞུ་ཡས་དེ་ཡང་གནད་འགག་དེ་ཙམ་ཆེ་ཅིག་བརྩིས་བཞག་ཡོད་གང་ཡིན་ཟེར་ན། ཐོག་མར་ང་རང་ཚོ་ཅིག་བེད་སྤྱོད་གཏོང་བའི་སྐབས་སུ་ཐ་སྙད་འདི་ཚོའི་རིགས་ཏོག་བདེ་པོ་སེ་ཁེལ་མི་འདུག།

དགེ་རྒན་རང་རེའི་ལས་བྱེད་ཁ་ཤས་ཀྱི་ནང་ལོགས་འཛིན་བདག་ཁ་ཤས་ཟབ་སྦྱོང་སྤྲད་ས་ཁ་ཤས་ཀྱི་ནང་ལོགས་ལ་དགེ་རྒན་ཙམ་མ་ཡིན་པར་ལས་བྱེད་འདི་འདྲའི་ཕལ་ཆེར་ཁྱིམ་ཚང་ཨ་མ་ལགས་འདི་འདྲའི་མཉམ་ཞུགས་གནང་བཞག་རེད་བ་ད་ཡིན་ན་གཙོ་བོ་དེ་དགེ་རྒན་རྣམ་པ་ཚོ་ལ་མར་གཅིག་འདུག་སེ་ཕུལ་བ་རེད། དགེ་རྒན་ཚོ་ད་ལོའི་ནང་ཞུགས་མཁན་གྱི་དེ་འདྲ་རྒན་ལགས་མང་པོ་ཞིག་གིས་ཐུགས་སྣང་ཆེན་པོ་བྱས་པའི་ཐོག་ནས། ཟླ་ཉིན་ལོ་ཟབ་སྦྱོང་བྱས་གནང་བ་རེད་འདི་གི་རྨང་གཞི་ཏོག་ཡོད་པའི་ཐོག་ནས་ད་ལན་ཡང་གཅིག་ཟབ་ཟབ་སེ་སེ་བྱས་ཟིན་གྱི་འདུག་རེ་བ་ཅིག་དོ་སྣང་ཐོག་དོ་སྣང་གནང་ཕྱོགས་ཐོག་ད་ཞུ་དགོས་ཡ་གོ་རེ་མི་འདུག་རྣམ་པ་ཚོ་དཔེ་དོགས་དྲི་བ་ཞིག་དང་མང་པོ་ཞེ་པོ་ཞིག་བཏང་གནང་གི་འདུག་རྒན་ལགས་རྣམ་པ་ཚོས་ལྟ་གྲུབ་ལ་དོགས་པ་ཡོད་པ་དེ་འདྲའི་རིགས་ཀྱིས་དྲི་བ་ཡང་ཡང་སེ་ཡང་སེ་སླེབས་ཡོང་གི་འདུག་ལ་ཨ་ཅིག་ཐ་སྙད་བེད་སྤྱོད་བྱེད་སྟངས་ཡང་འབྱུང་གནས་ག་འདི་ག་འདི་རེད་ཟེར་གྱི་མར་དྲི་བ་ཞིབ་ཚགས་པོ་དེ་འདྲ་བ་ལྟ་གྲུབ་ཀྱི་ཐོག་ནས་དྲི་བ་སླེབས་ཡོང་གི་འདུག་ནས་རྒན་ལགས་ཁོ་རང་ཚོ་གིས་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་ཟེར་ཏེ་ང་རང་ཚོ་སྤྱི་བཏང་སློབ་ཚན་འདི་གོང་ས་མཆོག་གི་དགོངས་གཞི་འདི་ག་འདྲ་ཅིག་ལ་དགོངས་པ་བཞེས་པའི་ཐོག་ནས་མར། བསྩལ་གནང་བ་ལྷག་པར་དུ་ང་རང་ཚོ་བོད་པའི་སྤྱི་ཚོགས་དང། བོད་པའི་སློབ་གྲྭ་ཁག་ནང་ལ་ཉེ་བར་མཁོ་བ་རེད་དམ་མ་རེད་ཅེས་དེ་འབྲེལ་གྱི་དྲི་བ་འདི་ཚོ་ལ་ལན་རབ་དང་རིམ་པ་བྱེད་བྱེད་མ་བྱེད་ག་ཚོད་ཐུབ་ཐུབ་ཀྱི་ཅིག་སོ་སོ་སོ་སོའི་འཇོན་ཚད་ཀྱི་ཐོག་ནས་ང་གཉིས་གཉིས་ཀྱིས་ལན་འདི་མང་དུ་ཞིག་བརྒྱབ་པ་ཡིན་རེད་བ། གང་ལྟར་དོ་སྣང་ཞེ་པོ་ཅིག་གནང་གི་འདུག་ཨཱ་ནི་ད་ལན་ཟབ་སྦྱོང་ཚར་གཉིས་པ་སོང་ཙང་ད་ནིང་གི་རྨང་གཞི་དེ་ཡོད་རེད་ལ་ད་ལོ་དེའི་སྒང་ལ་ཅིག་ཏོག་ཙམ་ཞིབ་ཚགས་པ་ཡོང་དུས་ཨཱ་ནི་ཅིག་སློབ་ཚན་དེ་ཚོའི་རིགས་ཚོ་མ་གཏོགས་སྤྱི་ཚར་གཉིས་གསུམ་དེ་འདྲ་མར་ཁྲིད་པའི་སྐབས་སུ་ནས་ཅིག་གོ་བ་ཡར་ཡར་ཡར་ལོན་དེ་འདྲས་ཀྱི་ཁྱད་པར་ཏན་ཏན་ཡོད་ས་རེད་བ། དེ་ནས་འདིའི་ནང་གི་ད་རྒན་ལགས་ཚོ་གི་གཞུག་གུ་ལ་ཟབ་སྦྱོང་ཁྲིད་ཚར་བའི་གཞུག་གུ་རྒན་ལགས་རྣམ་པ་ཚོ་ཡིན་དེ་ཁོང་རྣམ་ཚོ་གི་མྱོང་ཚོར་ཅིག་ཡར་གསུང་གི་འདུག་དེའི་སྐབས་སུ་ད་མང་ཆེ་གིས་ད་ལན་ཟབ་སྦྱོང་ཚར་གཉིས་པ་དེ་གི་སྔ་མ་དང་མ་འདྲ་བ་སྔ་མའི་རྨང་གཞི་དེའི་སྒང་ལ་ལྷག་པར་དུ་བརྟན་པོར་ཕྱིན་སོང། ད་ལན་རྒྱུ་ཆ་དང་ང་ཚོ་ནས་ཅིག་མང་པོ་ཞེ་པོ་ཅིག་ངོ་སྤྲོད་གནང་སོང་ལྷག་པར་དུ་སྒྲོམ་གཞིའི་ངོ་སྤྲོད་དེ་དཔེ་གསལ་པོ་ཆགས་སོང་ཞེས་དེ་འདྲའི་མང་པོ་ཅིག་གསུང་ཕེབས་འདུག་བ། ནི། དེ་འདྲས་ཀྱི་སློབ་ཚན་མང་པོ་ཞིག་དེ་དགེ་རྒན་ཚང་མས་ཡོངས་གྲགས་ཅིག་རེད་ཤག་དེ་འདྲས་ཀྱི་སློབ་ཚན་དེ་གང་ལྟར། སྤུ་གུ་ལ་ཕན་མིན་ལ་དོགས་པ་དགོས་མི་འདུག་ཟེར་བ་སྔོན་ལ་སྤུ་གུ་ཕན་མ་ཕན་ནའི་མ་ཕན་ནའི་སོ་སོ་རང་ཉིད་ཀྱིས་ཅིག་བསམ་བློ་གཏོང་སྟངས་ཡིན་ནའི་འདྲ། སོ་སོ་རང་ཉིད་ཀྱིས་ཅིག་སྙིང་རྗེ་ཟེར་ལབ་དུས་ནམ་རྒྱུན་སྙིང་རྗེ་ཡི་གོ་བ་དང་བྱམས་བརྩེའི་གོ་བ་ཟེར་ཡག་ཚོ་དང། ཉམས་མྱོང་ཟེར་ཡག་ཚོ་དང་དེ་ཚོ་དང་ཨ་ནི་སོ་སོ་རང་ཉིད་ཀྱིས་ཅིག་སེམས་འཁྲུགས་པ་དང། སེམས་མ་སྐྱིད་པ་དང་དེ་འདྲས་ཀྱི་སེམས་མྱོང་དང་འབྲེལ་བའི་སྟངས་འཛིན་བྱེད་སྟངས་དེ་ཚོའི་རིགས་ཀྱིས་ཅིག་སོ་སོ་རང་ཉིད་ལ་ཕན་པ་ཞེ་པོ་ཡོང་ས་རེད་ཅེས་དེ་འདྲས་ཀྱི་དགེ་རྒན་མང་པོ་ཞེ་པོ་ཅིག་གིས་ཨ་ནི་དེ་དགོངས་ཚུལ།

ཡང་སློབ་གྲྭ་ཁ་ཤས་ཀྱི་ནང་ལ་གཉིས་གསུམ་གཉིས་གསུམ་ཅེས་གང་ལྟར་མང་ཉུང་དུ་མ་ལྟོས་པར་སློབ་གྲྭ་ཚང་མའི་ནང་ལོགས་ལ་ཅིག་ཡུལ་མི་གི་རྒན་ལགས་འདུག་བ་ཁོང་རྣམ་ཚོ་བལ་པོའི་དགེ་རྒན་འདུག་ཁོང་རྣམ་ཚོའི་སྙིམ་ཐོ་ཅིག་སྙིམ་ཐོ་ཞུས་པ་རེད་རྣམ་པ་ཚོ་ལྷན་རྒྱས་ཨ་ནི་སློབ་གྲྭ་གཅིག་དེ་དང་དང་པོ་སློབ་གྲྭ་དང་པོ་དང་རྣམ་རྒྱལ་མཐོ་སློབ་དེར་རྒན་ལགས་ཁོང་རྣམ་ཚོ་ཡུལ་མིའི་དགེ་རྒན་མང་པོ་ཡོད་ཙང་དེ་ལ་ཟབ་སྦྱོང་དེ་ཡང་ཅིག་ཅིག་དབྱིན་ཇི་ནང་ལ་མར་ཅིག་ཕུལ་བའི་ཐབས་ཤེས་བྱས་པ་ཡིན་ལ་དབྱིན་ཇི་ནང་ལ་མར་ཟབ་སྦྱོང་བྱས་པ་ཡིན་ཁོང་རྣམ་ཚོ་མགོ་ཚོས་བདེ་པོ་ཡོང་བའི་ཆེད་དུ་ཡང་ཅིག་དགེ་རྒན་ཉུང་ང་ཡོད་ས་དེ་ཚོ་ལ་ཨ་ནི་ཡང་ཅིག་བོད་སྐད་ནང་གཙོ་བོ་བྱས། ཁོང་རྣམ་ཚོ་དབྱིན་ཇི་ནང་ཕར་བསྒྱུར་མཁན་གྱི་ན་ད། ཁོང་རྣམ་ཚོ་ནེ་པ་ལི་མཁྱེན་པ་དེ་ཚོ་གི་ཕར་ནེ་པ་ལི་སྐད་ནང་ཕར་བསྒྱུར་ཏུ་ཟེར་བྱས་གང་ལྟར། ཐབས་ཤེས་ཡོད་དགུ་རྩལ་སྤྲུག་གི་ཐོག་ནས་ད་གང་ལྟར། སློབ་གྲྭའི་དགེ་རྒན་བོད་པ་ཙམ་མ་ཡིན་པ། ཡུལ་མི་དང་བཅས་པ་ཆ་ཚང་ལ་ཅིག་ཕན་ཐོགས་ཕུལ་ཐུབ་བྱུང་བ་རེད་བ། ཨ་ནི། དེའི་ནང་ལ་བཞུགས་མཁན་ཡུལ་མིའི་དགེ་རྒན་ཚོ་གིས་ཐུགས་སྣང་ཆེན་པོ་གནང་གི་འདུག་རེད་བ་སློབ་ཚན་དེ་ཚོའི་རིགས་དེ་ཚོ་ལ་ཅིག། དགོས་མཁོ་ཆེན་པོ་ཡོད་པ་དང་ལྷག་པར་དུ་དེང་སང་སྤྱི་ཚོགས་ཀྱི་ནང་ལོགས་ལ་བཟང་སྤྱོད་ཉམས་པ་དང་ཨ་ནི་ཅིག། དེ་འདྲས་ཀྱི་ཐབས་ཤེས་དེ་འདྲས་ཀྱི་ཐོག་ལ་ཨ་ནི། བསླབ་གཞི་འདི་འདྲའི་རིགས་དེ་བསྒྲིགས་པ་དེ་ལ་དངོས་གནས་བྱས་ཁོང་རྣམ་ཚོས་ཡང་ཐུགས་སྣང་ཆེན་པོ་གནང་ཡས་ཀྱི་ང་རང་གི་ཚོར་བ་སོགས་ཞིག་དེ་འདྲ་བྱུང་སོང། དེ་དང་ཕྱོགས་མཚུངས་དགེ་བཤེས་ལགས་ཀྱིས་ད་རེས་བལ་ཡུལ་གྱི་བོད་པའི་སློབ་གྲྭ་ཁག་གི་དགེ་རྒན་ཙམ་མ་ཟད། སྤོག་ར་ཁུལ་གྱི་མང་ཚོགས་ལ་ཡང་གོང་ས་མཆོག་གི་ཐུགས་བསྐྱེད་དམ་བཅའ་དང་པོའི་ནང་ཡོད་པའི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་བསླབ་གཞི་ངོ་སྤྲོད་གནང་བའི་སྐབས། མང་ཚོགས་ཧ་ཅང་ཡིད་འགུག་པོ་དང།